སྨོན་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་རྩ་གསུམ་ཉི་མ་རེ་རེར་དུས་དྲུག་དྲུག་ཏུ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་དགོས་རེད་ཟེར་འོ་དེ། ད་ལྟ་ང་རང་ཚོ། སེམས་བསྐྱེད་པ་དེ་དང་སྡོམ་པ་བཟུང་བ་དེས་ཚང་ཡོད་རེད། དེ་ནས་ཚད་མེད་བཞི་བསྒོམས་པའི་བཏང་སྙོམས་དང་བྱམས་པ་ནི་རིན་འབྱུང་གི་དམ་ཚིག་ཏུ་སྦྱིན་པ་བཞི་གསུངས་པའི་ནང་ནས་མི་འཇིགས་པ་དང་བྱམས་པའི་སྦྱིན་པ་དེ་འགྲུབ་ཅེས་ཟེར། ད་ལྟ་ཆོས་ཀྱི་སྒོ་དེ་ནི་ཚད་མེད་བཞི་ཟེར་ཅིང་ང་ཚོས་ཉམས་སུ་བླང་དགོས་རེད་བ། ཚད་མེད་བཞི་ཉམས་སུ་བླངས་ཏེ་བཀོད་ལ་འོ་དེས་རིན་འབྱུང་གི་དམ་ཚིག་གཉིས་པོ་དེ་ཚང་བ་རེད། སྦྱིན་པ་རྣམ་བཞི་རྟག་ཏུ་སྦྱིན་ཟེར་ཏེ་མི་འཇིགས་པའི་སྦྱིན་པ་དང་བྱམས་པའི་སྦྱིན་པ་གཉིས་པོ་དེ་ཚང་བ་རེད། ཟང་ཟིང་དང་ཆོས་ཀྱི་སྦྱིན་པ་གཉིས་ནི་ཕྱིན་དྲུག་གི་སྦྱིན་པའི་གནས་སུ་འབྱུང་ངོ། ལུས་དང་ལོངས་སྤྱོད་དུས་གསུམ་དགེ་ཚོགས་ཀྱི་ཟེར་དེའི་སྐབས་སུ་ནི་ཟང་ཟིང་གི་སྦྱིན་པ་དང་ཆོས་ཀྱི་སྦྱིན་པ་གཉིས་པོ་དེ་བྱུང་བ་རེད། དེ་ནས་རང་འདོད་ལྷ་ཡབ་ཡུམ་དུ་བསྐྱེད་ཅིང། རྡོར་དྲིལ་བཟུང་བ་ནི་མི་བསྐྱོད་པའི།

པའི་རྡོ་རྗེ་འཇིགས་བྱེད་ཡིན་ན་རྡོ་རྗེ་འཇིགས་བྱེད་ཡབ་ཡུམ་དུ་བསྐྱེད་པ་ཅིག་བྱེད། འོ་དེ་འདྲ་བྱས་པ་དེ་ཡིན་ན་ཕྱག་རྒྱ་ཡི་དམ་ཚིག་ཟེར་ཡག་ཅིག། ལག་ཏུ་རྡོ་རྗེ་དང་དྲིལ་བུ་བཟུང་བ་དེ་ཡིན་ན་རྡོ་རྗེ་ཡི་དམ་ཚིག་དང་དྲིལ་བུའི་དམ་ཚིག་ཟེར་ཡག་དེ་ཚང་མི་བསྐྱོད་པའི་དམ་ཚིག་གསུམ་དེ་ཚང་བ་རེད། དེ་ནས་བླ་མ་རྡོ་རྗེ་འཆང་དུ་བསྒོམས་པ་ནི་མི་བསྐྱོད་པའི་དམ་ཚིག་ཏུ་སློབ་དཔོན་བཟུང་བ་དང། སློབ་དཔོན་དམ་ཚིག་ཟེར་ཡག་དེ་ང་ཚོ་བདེ་སྟོང་དབྱེར་མེད་མ་འདོན་ཡན་ཅིག་ནས་བླ་མ་མཆོད་པ། དངོས་གཞི། ཚོགས་ཞིང་གསལ་འདེབས་པ་དེ། དེ་ནི་མི་བསྐྱོད་པའི་དམ་ཚིག་དེ་ཚང་བ་རེད། བླ་མ་ལྔ་བཅུ་པའི་དམ་ཚིག་གི་གཙོ་བོ་རྣམས་སྐྱོང་བའི་ཚུལ་ལོ། དེ་ནས་བླ་མ་ལྷ་ཚོགས་ལ་སྒོ་གསུམ་གྱིས་ཕྱག་འཚལ་བ་དང་མཆོད་པ་འབུལ་བ་ནི་སྐྱབས་འགྲོའི་བསླབ་བྱ་ཡི་ཉིན་རེར་དཀོན་མཆོག་རེད་ལ། དཀོན་མཆོག་མཆོད་པ་དང། སྨོན་སེམས་ཀྱི་བསླབ་བྱ་ཡི་ཕྱག་མཆོད་སོགས། ཚོགས་བསགས་པ་དང་རིགས་ལྔའི་དོན་གྲུབ་ཀྱི་དམ་ཚིག་ཏུ་མཆོད་པ་བྱ་བའི་དམ་ཚིག་རྣམས་སྐྱོང་ཚུལ་ལོ། ད་ཕྱག་འཚལ་བ་དང་མཆོད་པ་ཕུལ་བ་དེ་ཡིན་ན། དམ་ཚིག་བཅུ་དགུ་ཡི་ནང་ནས་དོན་ཡོད་གྲུབ་པའི་དམ་ཚིག། རྒྱལ་བ་སྲས་བཅས་ལ་དུས་རྟག་ཏུ་མཆོད་པ་ཕུལ་ཟེར་ཅིག་རེད་བ་དེ་ཡང་ཚང་འགྲོ་རེད། དེ་ཙམ་གྱིས་མ་ཟད་པར་སྐྱབས་འགྲོའི་བསླབ་བྱའི་ནང་ལ་དཀོན་མཆོག་ལ་ཉི་མ་ཉིན་རེ་ལ་ཡང་དུས་དྲུག་ཏུ་མཆོད་པ་ཕུལ་དགོས་པ་དེ་ཡང་ཚང་བ་རེད། སྨོན་སེམས་ཀྱི་བསླབ་བྱ་ཡི་ནང་ནས་ཚོགས་བསགས་སྒྲིབ་སྦྱང་བྱེད་དགོས་པ་དེ་ཡང་ཚང་བ་རེད། འོ་དེ་མང་པོ་ཅིག་གོ་ཆོད་འགྲོ་གི་རེད། དེ་ནས་སྡོམ་བཟུང་བྱ་བ་ནི་རིགས་ལྔའི་དམ་ཚིག་ལ་སྔོན་བགྲང་བྱ་བ། གྲུབ་པ་འོ་ཟེར་དེ་རིན་འབྱུང་དོན་ཡོད་གྲུབ་པའི་དམ་ཚིག། སྡོམ་པ་ཐམས་ཅད་ལྡན་པ་ནི་ཟེར་དེ་འོ་དེ་ཚང་བ་རེད། དེ་ནས་སྡོམ་གསུམ་སོ་སོ་ཡི་བསླབ་བྱ་ལ་སྔོན་བགྲང་བྱ་བ་ནི་དོན་གྲུབ་ཀྱི་དམ་ཚིག་དང་བྱང་སེམས་ཀྱི་སྡོམ་པའི་བསླབ་བྱ་དང། ལྷག་པར་རྩ་བ་དང་ཡན་ལག་གི་དམ་ཚིག་ལ་སྔོན་བགྲང་བྱ་བ་གྲུབ་པ། ལྟུང་བཤགས་ཟློས་པ་ནི་སྤྱོད་འཇུག་ལས་ཉིན་དང་མཚན་མོ་ལན་གསུམ་དུ་ཕུང་པོ་གསུམ་པ་གདོན་བྱ་ཞིང་རྒྱལ་དང་བྱང་ཆུབ་སེམས་བརྟེན་པས་ལྟུང་བའི་ལྷག་མ་དེས་ཞི་བྱ་ཞེས་བྱང་སེམས་ཀྱི་བསླབ་བྱར་གསུངས་པ་དེ་གྲུབ་པ་འོ་ཟེར།

ཕྱི་ནང་གསང་བའི་དཀྱིལ་འཁོར་བསྐོར་བའི་བསྐོར་བ་དང། རྒྱུད་སྡེ་བཞི་ཡི་ལྷ་ཚོགས་བསྒོམ་པ་དང་ཐེག་པ་གསུམ་དང་རྒྱུད་སྡེ་བཞིས་བསྡུས་པའི་ལུང་ཡོངས་རྫོགས་ལ་བློ་སྦྱོང་བ་ནི་འོད་དཔག་མེད་ཀྱི་དམ་ཚིག་སྐྱོང་ཚུལ་ལོ། འོད་དཔག་མེད་ཀྱི་དམ་ཚིག་ལ་དེར་བ་ཕྱི། ཕྱི་དང་གསང་བའི་ཐེག་པ་གསུམ་དམ་ཆོས་སོ་སོར་གཟུང་བར་བགྱི། ཐེག་པ་གསུམ་དང་རྒྱུད་སྡེ་བཞིས་བསྡུས་པའི་ཆོས་ཡོངས་སུ་རྫོགས་པ་གང་ག་ཁས་ལེན་གྱི་ཡིན་ཙང་ནི་འོད་དཔག་མེད་ཀྱི་དམ་ཚིག་ཁས་ལེན་པར་བའོ། དེ་ཚོགས་འགོག་རེས་ཚུལ་ཁྲིམས་རྣམ་པ་གསུམ་ལ་སློབ་པ་ནི་བྱང་སེམས་ཀྱི་སྡོམ་པ་བསྲུང་བ་དང། རྣམ་སྣང་གི་དམ་ཚིག་ཚུལ་ཁྲིམས་གསུམ་ལ་སློབ་པར་གྲུབ་བོ། སོ་ཐར་བྱང་སེམས་གསང་སྔགས་སྡོམ་པ་ཡི་བཅས་མཚམས་སྲོག་གི་ཕྱིར་ཡང་མི་གཏོང་ཞིང་ཟེར་ཏེ་རྣམ་སྣང་གི་དམ་ཚིག་གསུངས་པ་དེའི་མཚུངས་པོ་རེད། གནས་ལུགས་སྟོང་པ་ཉིད་བསྒོམ་པ་ནི་གཙོ་བོ་ཐུགས་ཀྱི་དམ་ཚིག་དང། རྩ་ལྟུང་བཅུ་གཅིག་པའི་ཉེས་པས་མ་གོས་པར་བྱེད་པ་སོགས་སྔགས་ཀྱི་དམ་ཚིག་མང་པོ་གྲུབ་བོ། རྩ་ལྟུང་བཅུ་གཅིག་པའི་ཟིན་གྱི་ལྟ་བ་མི་དྲན་པ་སྟེ་ཉི་མ་རེ་རེ་ལའི་ལྟ་བ་ལན་མ་དྲུག་དྲུག་དྲན་དགོས་རེད་ཟེར་བ་འང་ས་ཟོ་མོ་སྟོང་པ་ཉིད་བསྒོམས་པ་ཡིན་ན་ལྟ་བ་དྲན་པ་རེད་པ་ཟོ་མོ་སྟོང་པ་ཉིད་མ་བསྒོམས་ན་ལྟ་བ་མ་དྲན་པ་རེད་པ། མ་དྲན་པ་ཡིན་ཙང་ནི།

དམ་ཚིག་སྐྱོང་ཚུལ་གཙོ་བོ་ནི་མཆོག་ཐུན་མོང་གི་དངོས་གྲུབ་ཐམས་ཅད་ཀྱི་རྩ་བ་དམ་ཚིག་དང་སྡོམ་པ་ཉིད་དུ་བསྟན་ནས་སྲོག་ལས་ཀྱང་གཅེས་པར་སྲུང་བས། དེ་ནས་ཞེ་དམ་བཅའ་བ་དང། དེ་ལྟར་དུ་མཐར་ཕྱིན་པར་གསོལ་འདེབས་བྱ་བའོ། དེ་ལྟར་གདམས་ངག་དེ་ལ་སྔགས་ཀྱི་ལམ་གྱི་གནད། རྒྱུད་དང་གྲུབ་ཆེན་གྱི་གཞུང་ལས་རྒྱ་ཆེར་བསྔགས་པའི་གཙོ་བོ་དག་ཚང་བས། ཚུལ་དེ་དག་ལ་རྒྱུད་དོན་ལ་འདྲིས་པའི་དམ་པ་རྣམས་ཀྱིས་དཔྱད་ན་ཤིན་ཏུ་ངོ་མཚར་བ་དང། ཡིད་རང་དབང་མེད་པར་འཕྲོག་པས། དད་པ་ཆེན་པོ་སྐྱེའོ་ཟེར། ང་རང་ཚོ་བླ་མ་མཆོད་པ་དེའི་ཚིག་ཉུང་ཉུང་ཅིག་མ་གཏོགས་ཡོད་མ་རེད་དེ། རྒྱུད་ཀྱི་དགོངས་པ་ཡི་ནང་ནས་དང། དོན་སྙིང་པོ་སྙིང་པོ་དང། ད་ནི་རྒྱ་གར་གྱི་གྲུབ་ཆེན། གྲུབ་ཆེན་གོང་མ་རྣམས་ཀྱི་དོན་སྙིང་པོ་སྙིང་པོ་ཚང་མ་དང་བཅས་ཚུར་བསྡུས་བྱས་ནི་དེ་ནང་བཀོད་ཡོད་པ་ཡིན་ས་ཙང་དེའི་གོ་བ་ཡག་པོ་ཅིག་ཆགས་པ་ཡིན་ན་ཨཱ་རྒྱུད་ལ་དད་པ་སྐྱེ་ཡག་དང། དེ་ནི་གྲུབ་ཆེན་མང་པོ་ཅིག་གཞུང་ལ་ངེས་པ་འདྲེན་ཡག།

སྙིང་པོ་སྙིང་པོ་ཚང་མ་དང་བཅས་བསྒྲིལ་བྱས་ནས་ཉམས་སུ་བླང་རྒྱུ་ཡིན་པ་ཡིན་ས་ཉམས་ལེན་ག་རེ་བྱེད་དགོས་བྱང་སེམས་ལ་བླ་མ་མཆོད་པ་ཁོ་རང་གི་སྒོ་ནས་ཉམས་སུ་བླང་བཞག་གི་ཡིན་ན་གང་ག་བསྒྲིལ་བསྒྲིལ་གྱིས་བྱེད། མང་པོ་མི་འགོར་བ་བྱས་ནས་ད་ག་རང་གང་ག་ཚང་བ་བྱེད་ཀྱི་མེད། བླ་མ་མཆོད་པ་ཚར་གཅིག་འདོན་ཐེངས་སྐོར་ལ་ཧ་མ་ཅལ་ཅལ་བསྒྲིལ་བྱེད་ཀྱི་པོ་འདྲ་ཡིན་ན་ཆུ་ཚོད་བཞི་ཟིག་གཅིག་བུར་བོར་ཟིག་འདུག་ཨང། ཞོགས་ཀས་ཨེ་ནས་ཡག་བཞག་བྱས་ནས་ཁོ་རང་གི་དེད་ནས་འདུག་ཨང། ང་བས། ཁྱེད་རང་ཚོས་དགོང་དག་ཞིབ་པོ་རྒྱག་གི་མི་འགྲོ་བསམ་སོ་ན་མི་བྱ་ཞོགས་ཀས་བས་ཐང་རང་ཁ་ཐུག་ཏུ་ཡག་བཞག་ནས།

རྒྱུན་རིང་པོ་ཞེ་པོ་ཅིག། དགོངས་བརྒྱུད་བས་ཚང་མ་དང་བཅས་བླ་མ་མཆོད་པ་ལ་ཕར་མཉམ་དུ་བསྒྲིལ་བྱས་ནས། སྒོ་ནས་བཞུགས་པ་དང་ག་རེ་ཉམས་ལེན་བྱེད་དགོས་ཅེས་སོགས་བླ་མ་མཆོད་པ་ནང་དུ་བསྒྲིལ་བྱས་ནས་ནི་ཉམས་ལེན་གནང་དགོས། དེ་འདྲ་ཡིན་ས་ང་རང་ཚོས་ནི་བླ་མ་མཆོད་པ་སྲིང་དེ། རྩ་ཆེན་པོ་ཞེ་དྲག་ཡིན་པ། སྒོ་ལས་མ་སྒོ་བཙུགས་ཚུལ་དུ་ནི་ཧ་ལས་ཡ་དྲག་ཅེས་པས། ཆོས་དེ་གཞན་དང་མི་འདྲ་ཅེས་པས་རྩ་ཆེན་པོ་ཞེ་པོ་ཅིག་ཚིག་ཉུང་ཉུང་ཅིག་ལ་དོན་ཆེན་པོ་མང་པོ་ཅིག་བསྡུས་བཞག་གིས་བྱས།

པ་དེ་འདྲ་ཡིན་ཙང་ང་ཚོ་བླ་མ་མཆོད་པ་དེ་ཞེ་དྲག་རྩ་ཆེན་པོ་ཡིན་པ་དང་བས་ངོ་མཚར་ཆེ་བ་ཡི་གནས་ཅིག་རེད་བསམ་དེ་གསུངས་འདུག་ང། གོང་དུ་སྨྲས་པ་དེ་དག་ནི་སྔགས་ཀྱི་དམ་ཚིག་ཐུན་དྲུག་ཏུ་སྐྱོང་དགོས་པའི་གཙོ་བོ་འགའ་ཞིག་སྨྲས་པ་ཡིན་ལ། རིགས་ལྔ་སྤྱི་དང་སོ་སོ་ཡི་དམ་ཚིག་རྒྱུད་ནས་བཤད་པ་ལྟར་ལག་ལེན་དུ་སྐྱོང་ཚུལ་དེ་དག་ནི་རྗེ་ཐམས་ཅད་མཁྱེན་པ་གངས་རིའི་ཁྲོད་འདིར་སྔོན་མེད་པའི་ཤིང་རྟའི་སྲོལ་འབྱེད། སྲོལ་ཕྱེ་བའི་བེ་ལ་གསེར་ཆོས་སུ་གྲགས་པ་དག་གིས་བསྒྲུན་དུ་མེད་པའི་བཀའ་བརྒྱུད་དེ་ཡི་ཐུན་མོང་མིན་པའི་མན་ངག་ཡིན་ནོ་ཟེར། ཧོ། དེ་རྗེ་ཐམས་ཅད་མཁྱེན་པ་ཞིག་དེ་ནི་ཐུན་མོང་མ་ཡིན་པའི་ཤིང་རྟ། ཐུན་མོང་མ་ཡིན་པའི་ཤིང་རྟའི་སྲོལ་ཕྱེ་བའི། ཟབ་ཆོས་སུ་གྲགས་པ་བས་སྐད་གྲགས་ཆེ་རུ་ཕྱིན་ཚེ་གསེར་ཆོས་ཟེར་ནུས་མོད་དེ་ཚོ་ཚང་མ་ཐམས་ཅད་ཀྱིས་བས་བསྒྲུན་དུ་མེད་པ་དེ་དག་གི་འགྲན་ཟླ་དང་བྲལ་བས། ཧོ། དེ་འདྲ་བའི་བཀའ་བརྒྱུད། ང་ཚོའི་བླ་མ་མཆོད་པའི་མན་ངག་དེ་ཡིན་ན་དེ་རེད། བླ་མ་མཆོད་པའི་གདམས་ངག་འདི་ཡི་དབུ་ཞབས་ཀུན་གྱིས་བྱང་སེམས་ཀྱི་བསླབ་བྱ་དང་སྔགས་ཀྱི་དམ་ཚིག་མི་སྟོན་པ་གང་ཡང་མེད་ཅིང། གནད་རྣམས་ཚང་བར་སྟོན་པས་ན་རེ་རེ་ནས་ངོ་སྤྲོད་དེ་དམ་ཚིག་བསྲུང་ཚུལ་རྒྱས་པར། བཤད་ན་གདམས་ངག་འདི་ཡི་སྒོ་ནས་སྔགས་ལམ་ལ་འཇུག་འདོད་པ་རྣམས་ལ་ཆེས་ཁྱད་པར་དུ་འཕགས་པ་ཞིག་འོང་ནའང་འདིར་ཡི་གེ་མང་པོས་འཇིགས་ནས་འབྲི་མ་ནུས་པས་བློ་གྲོས་དང་ལྡན་པ་རྣམས་ཀྱིས་གདམས་ངག་འདི་ཡི་རྗེ་ཐམས་ཅད་མཁྱེན་པའི་གསུང་ལ་བརྟེན་ནས་རྒྱུད་དང་གྲུབ་ཆེན་གྱི་གཞུང་རྣམས་དང་སྦྱར་ཏེ།

བྱང་སེམས་སྡོམ་པ་ཡིན་ན་བྱང་ཆུབ་གཞུང་ལུགས། སྔགས་ཀྱི་སྡོམ་པ་ཡིན་ན་རྩ་ལྟུང་རྣམ་བཤད་དེ་ཚོ་དྲངས་ཏེ་སྙིང་པོ་ལ་བཞག་བཞག་པ་བྱེད་དགོས་རེད། རྗེ་རིན་པོ་ཆེ་གསུང་ཀ་པ་དེ་ན་ཡོད་རེད་བ། དེ་ནས་མགོ་མགོ་དེ་བླ་མ་ལྔ་བཅུ་པའི་འགྲེལ་བཤད་དེ་ཡོད་རེད་བླ་མ་ལྔ་བཅུ་པའི་རྣམ་བཤད་གསུངས་ཏེ། དེའི་རྗེས་དེའི་གཞུག་གུ་དེ་ནས་གནམ་རྩེ་ལྡེང་མ་གསུངས་ཏེ་སོ་ཐར་གྱི་དེ་ནས་སྡོམ་པ་བསྲུང་ཚུལ་དེ། དེའི་གཞུག་གུ་དེ་བྱང་ཆུབ་སེམས་དཔའི་སྡོམ་པ་བསྲུང་ཚུལ་དེ་བྱང་ཆུབ་གཞུང་ལམ་གསུངས་ཏེ། ཨ་ནི་སྔགས་ཀྱི་སྡོམ་པ་བསྲུང་ཚུལ་དེ། སྔགས་ཀྱི་སྡོམ་པ་དེ་ལ་ཡང་དུས་འཁོར་ནས་བཤད་པའི་རྩ་ལྟུང་དང། རྒྱུད་གཞུང་གཞན་ནས་བཤད་པའི་རྩ་ལྟུང་ལ་སོགས་པའོ། དེ་ཚོ་སྒང་ག་ཁ་ཁ་ཁ་ཁ་དབྱེ་བ་ཕྱེས་ཀྱིས་ནི་རྩ་ལྟུང་རྣམ་བཤད་ནང་གསལ་པོ་ཞེ་པོ་ཅིག་གསུངས་ཡོད་རེད། དེ་ནི་མ་རྒྱུད་དང་ཕ་རྒྱུད་སོ་སོ་གྱི་དམ་ཚིག་བསྲུང་ཚུལ། དེ་ཚོ་སྒང་ག་དཔེ་ཕྲ་ཞིབ་ཕྲ་བ་ཅིག་ཅིག་ནི་རྩ་ལྟུང་རྣམ་བཤད་ནང་ཡོད་རེད་བ། འོ་དེ་གསུངས་པ་དེ་དུས་རྒྱུན་དུ་ང་རང་ཚོ་སྙིང་པོ་ལ་བཞག་བཞག་པ་བྱེད་དགོས་ཟེར་ན།

ད་རིམ་གཉིས་བསྒོམ་ཚུལ་དངོས་ཟེར་ཏེ། བསྐྱེད་རིམ་དང་རྫོགས་རིམ་ལ་སོགས་པའི་རྣལ་འབྱོར་བསྒོམས་བྱས་ནས་ཚེ་འདི་ལ་རྒྱུད་ལ་སྐྱེ་ཚུགས་སྐྱེ་ཐུབ་པ་ཅིག་བྱུང་ཟེར་ན་འཕོ་བ་ཟེར་མཁན་དེ་དགོས་ཡ་མ་རེད། འཕོ་བ་རྒྱག་ཡ་ཡོད་མ་རེད་འཕོ་བ་རྒྱག་དགོས་ཡ་ཡོད་མ་རེད་ཁོ་རྟོགས་པ་ཐོབ་ཚར་བ། ཡང་སོ་སོ་ཡི་གང་ལ་གང་འདོད་ཀྱི་བས་སྐྱེ་བ་ལེན་ཀྱི་དེ་འདྲ་ཡི་ནུས་པ་དེ་ཡོད་ཡིན་པ་རེད། ད་དེ་འདྲ་ཡི་རིམ་གཉིས་ཀྱི་རྣལ་འབྱོར་ག་ཚོད་བསྒོམས་ནའང་རྟོགས་པ་རྒྱུད་ལ་རྩ་ནས་མ་སྐྱེས་བྱས་དེའི་ཚེ་ལ་ནི་འཕོ་བ་བྱེད་ཡ་དེ། འཕོ་བ་བྱེད་ཟེར་ཏེ། སྒོམ་ཀྱང་བཙན་ས་མ་ཟིན་ན་འཕོ་བ་བྱ་བའི་ཚུལ་ཟེར་དེ་ཡིན་པར། ཚེ་རབས་ཐམས་ཅད་དུ་བླ་མས་རྗེས་སུ་འཛིན་པར་སྨོན་ཅིང་རྒྱུད་བྱིན་གྱིས་བརླབ་ཕྱིར་ཚོགས་ཞིང་བསྡུ་བའི་ཚུལ་ལོ་ཟེར་དེ་གཞུག་གུ་དེ་ནི་ཚོགས་ཞིང་བསྡུ་བའི་ཚུལ་དུ་བྱས། དང་པོ་ལ་གཉིས་བསྐྱེད་རིམ་ལ་སློབ་ཚུལ་དང་རྫོགས་རིམ་ལ་སློབ་ཚུལ་ལོ། དང་པོ་ནི་སྐྱེ་ཤི་བར་དོ་གསུམ་རྒྱལ་བའི་སྐུ་གསུམ་སྐྱེ་ཤི་བར་དོ་རྒྱལ་བའི་སྐུ་གསུམ་དུ་སྒྱུར་བའི་རིམ་པ་དང་པོའི་རྣལ་འབྱོར་གྱིས་ཞེས་སོགས་གསུངས་ཏེ། དེ་ལ་དབང་རྣམ་པར་དག་པ་ཐོབ་ཅིང་དམ་ཚིག་དང་སྡོམ་པ་རྣམ་པར་དག་པ་ལ་གནས་པ་དེ། སངས་རྒྱས་ཀྱི་གོ་འཕང་སྒྲུབ་པ་ལ་ལམ་རིམ་པ་གཉིས་ཀ་ལ་སློབ་དགོས་ཤིང། གང་རུང་གཅིག་མ་ཚང་ན་ཡང་མཆོག་སྒྲུབ་པ་མི་སྲིད་ལ། དེ་ཡང་བསྐྱེད་རིམ་ལ་བསླབ་པ་མཐར་ཕྱིན་པར་བྱས་ཏེ་དེ་ནས་རྫོགས་རིམ་སྒོམ་དགོས་ཀྱི། བསྐྱེད་རིམ་སྔོན་དུ་མ་སོང་བའི་རྫོགས་རིམ་བསྒོམས་ལོ་བྱས་ཀྱང། རྟོགས་པ་རྗེས་མཐུན་ཕྲ་མོ་འདྲ་སྐྱེ་བ་སྲིད་ཀྱི་རྫོགས་རིམ་གྱི་རྟོགས་པ་ཡོངས་རྫོགས་སྐྱེ་བ་མི་སྲིད་དོ། འོ་དེ་ལོ་རིམ་པ་གཉིས་མ་འགོར་ན་སངས་རྒྱས་ཀྱི་གོ་བ་ཐོབ་གི་མ་རེད་ཟེར། སྤྱིར་རེ་དོགས་རྫོང་རིགས་གཉིས་པོ་དེ། དེའི་ནང་ནས་གཉིས་ཀ་དགོངས་དགོས་རུང་མ་གཏོགས་སྤྱི་སྤྱོད་སྒོ་དགོངས་ན་འགྲིག་གི་མ་རེད། སྤྱིར་རེ་སྐྱོང་པ་རྒྱལ་སངས་རྒྱས་ཀྱི་མ་རེད། རྫོང་རིགས་རྐྱང་པ་དགོངས་པ་ཡིན་ནའི་སངས་རྒྱས་ཀྱི་མ་རེད། སྤྱིར་རེ་སྔོན་དུ་མ་བྱོན་བ་ཞིག་རྫོང་རིགས་ག་ཚོད་དགོངས་པ་ཡིན་ནའི། རྫོང་རིགས་ཀྱི་ཆ་ཤས་ཕྲ་མོ་ཙམ་གྱིས་བྱེད་གི་རེད་མ་གཏོགས། རྫོང་རིགས་ཡོངས་སུ་རྫོགས་པ་ཅིག་བྱེད་བ་ཙམ་ལས་ཟེར་གྱི་མ་རེད་ཟེར། རྫོགས་རིམ་གྱི་རྟོགས་པ་ཡོངས་རྫོགས་སྐྱེ་བ་མི་སྲིད་དོ། དེ་ལ་རྫོགས་རིམ་གྱི་གཙོ་བོ་ནི་ལམ་དུས་ཀྱི་སྐུ་གསུམ་ཡིན་ལ། ལམ་དུས་ཀྱི་སྐུ་གསུམ་ཡིན་ལ། ལམ་དུས་ཀྱི་སྐུ་གསུམ་པོ་དེ་ནི་བསྐྱེད་རིམ་གྱི་སྐུ་གསུམ་ལམ་འཁྱེར་སྔོན་དུ་མ་སོང་བར་བསྒྲུབ་ཐབས་མེད་དོ། ལམ་དུས་ཀྱི་སྐུ་གསུམ་ཟེར་ཡ་དེ་རྫོགས་རིམ་དངོས་གཞི་དེ་རེད། ལམ་གྱི་དུས་སུ་སྐུ་གསུམ་ཟེར་དེ། གཞི་ཡི་དུས་སུ་སྐུ་གསུམ་ལམ་དུས་ཀྱི་སྐུ་གསུམ་འབྲས་བུའི་སྐབས་སུ་སྐུ་གསུམ་ཟེར་སྐུ་གསུམ་དེ་ཚན་པ་གསུམ་ཡོད་རེད། གསུམ་གསུམ་བྱས་པ་གསུམ། འོ་དེ་ཡང་དེ་ནས་བསྐྱེད་རིམ་སྔོན་དུ་མ་སོང་བ་ལ་ལམ་དུས་ཀྱི་སྐུ་གསུམ་སྒོམ་ཚུལ་ཁྱོན་ཡོད་མ་རེད། གཤིན་རྗེ་རྡོ་རྗེ་ཁྲི་བ་བསྐྱེད་རིམ་སྔོན་དུ་བཏང་ནས། རྫོང་རི་བོང་དགུ་པ་གསུམ་པོ་དང་རི་བོང་བུ་བློ་གྲོས་ཀྱི་རིག་སྔགས། གཅིག་པའི་རི་ལ་གཅིག་པའི་རི་ལ་ལས་ནི་ཞེས་རྫོགས་པའི་རིག་པ་འདོན་ནོ་ལ། ཐོག་དེ་རྫོགས་པའི་སངས་རྒྱས་ཀྱི་སྐད་ཅིག་རིག་པ་ལྟ་བུ་གསུམ་བསྩལ། འོག་བོང་བུ་བློ་གྲོས་ཀྱི་དྲི་གསུམ་པར་བ། རྫོགས་པའི་རིག་པ་ཡི་སྔོན་ལ་ནི་སྤྱིའི་རི་ལ་སྤྱིའི་རི་སྔོན་དུ་འགྲོ་དགུ་རེ་ཟེར་སྤྱིའི་རི་དུ་རྫོགས་ཚུལ་གཉིས་པ་དེ་སྐད་ཅིག་རིག་པ་ལྟ་བུ་ཡིས། སྐྱེ་འཛག་སྐད་དང་པོ་དེ་འཛག་དེ་ནས་སྐད་གཉིས་པ་དེ་འགྲོ་དགུར་བ།

ལམ་རིམ་པ་བཞིན་དུ་སྒོམ་དགོས་རེད། ཅིག་ཅར་བྱས་ནས་སྒོམ་ཡས་ཡོད་མ་རེད་ཟེར་ན་ཡང་ནས་ཡང་དུ་ཞེ་དྲག་གསུངས་པ་རེད། བོད་ལ་ཐོག་མར་བྱུང་དགོས་ཡས་དེ་ག་རེ་ཟེར་ན་ཧྭ་ཤང་མ་ཧཱ་ཡཱ་ན། ཧྭ་ཤང་མ་ཧཱ་ཡཱ་ན་ང་རང་ཚོ་བོད་ལ་ཕེབས་བྱས་ནས། ཁོང་གི་བསྟན་པ། ཁོང་གི་བསྟན་པ་དེ་སྤེལ་བྱས་ནས་བསམ་ཡས་ཀྱི་གཙུག་ལག་ཁང་ལ་བཞུགས་ནས། ཨ་ནི་སྔར་གྱི་མཁན་ཆེན་བོ་དྷི་ས་ཏྭ་གི་སློབ་མ་མང་ཆེ་བས་ཧྭ་ཤང། ཧ་ཤང་གི་ལྟ་བ་ལ་བརྒྱུད་བྱས་ནས་ཧ་ཤང་མ་ཧ་ཡ་ན་དེ་ཤེལ་རྩ་མཁས་པ་ཆེན་པོ་ཞེ་དྲག་རེད། འོང་ཁོང་གིས་ཅི་བྱ་བའི་གསེང་དེ་དཔེ་བིར་བ་ཅི་བྱ་བ་གསེང་དེ། བ་དེ་དཔེ་ཡི་ཆེད་ཡ་ན་གང་རྫོགས་ཀྱི་རྫི་མའི་གོང་ཁ་ཐེ་ཚོམ་ཟ་དགོས་ཡས་ཀྱི་ཆ་ནས། ད་དེ་ག་འདྲ་ཡིན་ན་སྔར་མཁན་ཆེན་བོ་དྷི་ས་ཏྭ་གིས་སྤེལ་བཞག་གི་བསྟན་པ་དེ་དང་ད་ལྟ་ཧ་ཤང་གིས་སྤེལ་བཞག་གི་བསྟན་པ་གཉིས་པོ་དེ་ཅུང་འདྲ་གི་མི་འདུག། སངས་རྒྱས་ཀྱི་བསྟན་པ་གཅིག་ལ་སྟོན་པ་གཉིས་ཙམ་ནས་ཡོང་འདུག་གམ་མ་རེད་དེ་ག་འདྲ་འདྲ་སྤྱིའི་ནང་ས་དོགས་པ་ཟ་ནས་ཡ་ནས་ཆོས་རྒྱལ་ཁོང་རང་གིས་དོག་པ་ས།

དེ། མཁན་ཆེན་བོ་དྷི་ས་ཏྭ་ཁོ་རང་སྐུ་མྱ་ངན་ལས་མ་འདས་གོང་ནས་ལུང་བསྟན་ཡོད་རེད། རྒྱ་ནག་ནང་ནས་མཁས་པ་ཆེན་པོ་དེ་ལྟ་བུ་ཅིག་ཡོད་ནི་ཐེག་པ་ཆེན་པོ་གི་ལྟ་བ་འཛིན་མཁན་མཁས་པ་ཆེན་པོ་ཅིག་ཡོང་གི་རེད། དེ། ང་ཡི་སློབ་མ་ཀ་མ་ལ་ཤི་ལ་གདན་འདྲེན་ཞུ་ཤོག་དེ་མ་གཏོགས་གཞན་སུས་ཁོང་འདུལ་ཐུབ་ཀི་མ་རེད་ཟེར་སློབ་དཔོན་རང་གིས་ལུང་བསྟན་ཡོད་རེད་ང་རང་ཚོས་དེ་ཁ་གཏད་བཅག་ཐུབ་ཡོད་རྒྱུ་ནི་ཡོད་མ་རེད། ཁ་གཏད་བཅག་ཐུབ་ཀི་མ་རེད་དེ་ས་ངེས་པར་དུ་ཡང། དེ་འདུལ་དགོས་བྱུང་སོང་ན་རྒྱ་གར་པཎྜི་ཏ་ཀ་མ་ལ་ཤི་ལ་གདན་འདྲེན་ཞུ་དགོས་རེད་ཟེར་སློབ་དཔོན་ཡེ་ཤེས་དབང་པོ་གིས་ཞུས་བོད་ལ་ཕེབས་ཨ་ནེ་བསམ་ཡས་གཙུག་ལག་ཁང་ནང་ལ་བཞུགས་བྱས་ནས་ཧ་ཤང་གི་ཕྱོགས་ཀྱི་ཕྱོགས་གཅིག་ལ་བཞག་དེ་འདྲའི་ཀ་མ་ལ་ཤི་ལ་ཕྱོགས་དེ་ཉུང་ཉུང་ཅིག་མ་གཏོགས་ཡོད་མ་རེད། རྒྱལ་པོ་འོ་ནི་ཆོས་རྒྱལ་ཁོ་རང་གི་བཙུན་མོ་ལྔ་ཡོད་རེད་བཙུན་མོ་ལྔ་གང་ག་ཆོས་ལ་ཞུགས་བྱས་མཁས་པ་ཞེ་དྲག་རེད་བཙུན་མོ་ལྔ་ཡོད་ནའི་བཙུན་མོ་གཅིག་མ་གཏོགས་ཚང་མ་དང་གཅིག་ཧ་ཤང་ལྟ་བ་འཛིན་མཁན་རྐྱང་རྐྱང་ཆགས་ཚར་རེད་ཧ་ཤང་དེ་མཁས་པ་ཆེན་པོ་ཞེ་དྲག་ཡིན་ཙང་ཆོས་ཀྱི་སྟེང་དེ་ཁོ་ལ་ཧ་ལས་ཡ་འདྲ་མི་འདི་འདྲ་བྱས་ཤེས་ནས་ཀྱིས་དེ་ཡི་ཕྱོགས་ལས་སློབ་དཔོན་ཕྱོགས་དེ་ལ་ནི། ཡེ་ཤེས་དབང་པོ་བཟོ་ལྟ་འདྲ་མི་འདུག་དེ་འདྲ་ཡི་མི་ལྔ་དྲུག་ཙམ་ཅིག་མ་གཏོགས་ལྷག་མ་ཕལ་མོ་ཆེ་གང་ག་བོད་ཀྱི་ཆོས་ཀྱི་སྟེང་ཧ་ཤང་ཕྱོགས་ལ་འགྲོ་ནས། ད་ནི་ཆོས་རྒྱལ་གྱིས་ནི་ང་ནི། རིགས་པ་ནི་ཕྲ་མོ་ལ་སོགས་པ་ཚུལ་ཤེས་ཀྱི་མ་རེད། ཁྱེད་རང་གཉིས་དྲང་པོ་དྲང་གཞག་བྱེད་བྱེད་ནས་ནི། སུ་རྒྱལ་བ་ཡིན་ནའི་ཕམ་མཁན་དེ་གིས་རྒྱལ་དེ་ལ་མེ་ཏོག་ཕུལ་གྱིས། མེ་ཏོག་ཅིག་མདུན་ལ་བཞག་ཨ་ནི་མེ་ཏོག་གཏོར། མེ་ཏོག་གཏོར་ཚར་སོང་ན་ཨ་ནི་མེ་ཏོག་གཏོར་མཁན་དེ་ཕམ་པ་དང། མེ་ཏོག་གཏོར་ས་གི་ཡུལ་དེ་ནི་རྒྱལ་བ་དེ་བཞིན་ནི་ཁས་ལེན་མ་གཏོགས་ཁོ་རང་གཉིས་གཉིས་ཀ་མཁས་པ་ཆེན་པོ་ཡིན་སུ་རྩ་ནས་སུ་གང་གིས་དཔང་པོ་བྱེད་ཐུབ་ཡ་ཁྱོན་ནས་མེད་པ་རེད། ཨོ་དེ་འདྲ་བྱས་བྱས་ནས་སུས། ཀ་མ་ལ་ཤི་ལ་ཁེ་བ་བྱུང་སོང་ན། མཁན་ཆེན་བོ་དྷི་ས་ཏྭ་གི་ལྟ་བ་དེ་སླར་ཡང་དེ་ནས་བཙུགས་བྱས་ནས། ཧ་ཤང་དེ་ནས་རྒྱ་ནག་ནང་མར་ལོག་རྒྱུ་བྱས། ཧ་ཤང་རྒྱལ་བ་བྱུང་སོང་ན། སློབ་དཔོན་དེ་ནས་རྒྱ་གར་ནང་ཕར་ལོག་ཧ་ཤང་གི་ལྟ་བ་དེ་རང་འཇགས་བཞག་རྒྱུ་བྱས། བསྟན་པ་རྒྱན་ལ་བཙུགས་བྱས་ནས་ཁོང་གཉིས་རྩོད་པ་བྱས། རྩོད་པ་བྱས་ཏེ་ཁོ་ལ། ཁོང་གཉིས་རྩོད་པ་བྱེད་བྱེད་བྱེད་ངང་དང་ཧ་གོ་མ་རུ་བ་ཞེ་དྲག་བྱེད་དེ་ནང་ཤེད་ཚེ་ན་ཧ་ཤང་ཕམ་བྱས་ནི་ཧ་ཤང་ཕམ་ནས་ནི་མེ་ཏོག་གཏོར་རེད་བ། ཧཱུྃ་མེ་ཏོག་གཏོར་དེ་ཁོ་ལ་དེ་ནས་བཟུང་སྟེ་ནི། ཀ་མ་ལ་ཤི་ལ་དེ་རྒྱལ་བྱས་ནི་མཁན་ཆེན་བོ་དྷི་ས་ཏྭ་གི་ལྟ་བ་དེ་སླར་ཡང་བཙུགས་བྱས་ནི་རྒྱལ་པོ་དེ་ནས་བཟུང་སྟེ། བོད་ཀྱི་ནི་ལྟ་བ་དེ་ཡིན་ན་ཀླུ་སྒྲུབ་ཀྱི་ལྟ་བ་ཡིན། མགོན་པོ་ཀླུ་སྒྲུབ་ཀྱི་ལྟ་བ་མང་དེ་རི་མོ་བཙགས་ནས་སྤེལ་ཆོག་མི་ཡོང། སྤྱོད་པ་དེ་ཡིན་ནི། མཐོང་བྱེད་ཡོང་འབབ་དམའ་བའི་སྡེ་བ་གི་སྤྱོད་པ་དེ་ཡིས། འོ་དེ་མ་གཏོགས་གཞན་མ་རྩ་ནས་བཙུད་མི་ཆོག། འདུ་བ། འདུ་བ་དེ་ལ་ང་རང་ཚོ་བལ་སྡེ་བ་བཅོ་བརྒྱད་ཟིན་ཅིག་རོ་བ་སྡེ་བ་བཅོ་བརྒྱད་ཡི་ནང་ནས་མཐོ་བྱེད་ཡོད་འབབ་དམའ་བའི་སྡེ་བ། འོ་དེ་གི་སྡེ་བ་དེས་ལོགས་སུ་དེ་མ་གཏོགས་གཞན་མ་བཙུད་མི་ཆོག་སེམས་རྒྱ་བོད་ཀྱི་བཀའ་སྤྱི་བྱས་པ་རེད། བཀའ་སྤྱི་བྱས་པ་ཡི་ས་ཇོ་བོད་ཀྱི་དཔའ་སྡེ་ཨ་དེ་ཞབས་བལ་ལས་བལ་སྟེ་གདོང་པ་ཁྱོན་ནས་གནོང་ཡོད་མ་རེད། ཁྲི་མ་ཀྱི་སྡོམ་པ་ནོར་འཁྲུལ་བྱས་ཏེ་འབྲང་སྟོན་པ་ཀྱི་བཀའ་རེད་དེ། མི་རུང་མི་རུང་ཟེར་ནས་འབྲང་སྟོན་པ་ཀྱི་སྡོམ་པ་ནི་ནོར་མ་ཅོག་རེད་ཅོག་ཅིག། ཅོག་ཅིག་ཡིན་ནི་འདས་པ་དེ་ཡང་ཕལ་ཆེན་པོའི་འདས་པ་ཟིན་ཏེ། ཁྱེད་ཀྱི་འབུ་དེ་ས་ཐོའི་འདས་པ་དེ་ཐོ་ཅོ་ཡོད་མེད་འདས་པ་ཟིན་ཏེ། ཨ་དེ་ས་ཐོ་ཅོ་ཡོད་མེད་འདས་པ་དེ་ངང་ས་བལ་ལི་བཙོས་ལྟ་བ་དེ་ཡིན་ན་བློ་གྲོས་ཀྱི་ལྟ་བ་དེ་བཙོས་ནས་ས་གོང་བུ་བློ་གྲོས་ཁོ་རང་རང་བྱས་པ་ཡིན་ན།

ཡར་རིམ་གྱིས་འཛེགས་དགོས་པ་ལྟར་ལམ་རིམ་པ་གཉིས་ལ་གོ་རིམ་དེ་ལྟར་བྱས་པ་ཤིན་ཏུ་གསལ་བར་གསུངས། འཕགས་པ་ལྷ་ཡི་སྤྱོད་བསྡུས་སུ་ཐོག་མར་སངས་རྒྱས་ཀྱི་ཐེག་པ་ཞེས་བྱ་བའི་བཤེས་གཉེན་བསྟེན་ཚུལ་ནས་ཞི་ལྷག་གི་བར་ལམ་ཐུན་མོང་བ་ལ་སློབ། དེ་ལ་མྱོང་བ་ཐོན་ནས་དྲན་པ་གཅིག་པ་ཞེས་བྱ་བའི་བསྐྱེད་རིམ་རགས་པ་ལ་སློབ།

སློབ་པ་ནས་མཐར་ཟུང་འཇུག་གི་བར་གྱི་ལམ་གྱི་རིམ་པ་བགྲོད་དགོས་ཚུལ་དང་ལམ་སྔ་མ་སྔ་མ་སྔོན་དུ་མ་སོང་བར་ཕྱི་མ་ཕྱི་མ་ལ་བགྲོད་ཐབས་མེད་པར་ལུང་རིགས་ཀྱི་ལམ་ནས་དྲངས་ཏེ་རྒྱས་པར་གསུངས་སོ། འོག་ཏུ་ཕྱི་མའི་ལུང་རིགས་ཀྱི་ལམ་ནས་དྲངས་བྱས་ནས་རྒྱས་པར་གསུངས་པ་རེད། དེ་བཞིན་དུ་གྲུབ་ཐོབ་རྡོ་རྗེའི་སུལ་ཡང། རིམ་གྱིས་སློབ་དགོས་པར་གསུངས་ཤིང། བསྐྱེད་རིམ་ལས་དང་པོ་པ་གཏད་ངེས་ཚིག་ཞེས་གསུངས་སོ། དེས་ན་གདམས་ངག་དེས་བསྐྱེད་རིམ་ལ་རིམ་པ་དང་པོ་ཞེས་གསུངས་པའི་དང་པོའི་ཚིག་གི་ནུས་པ་ལ་ཞིབ་ཏུ་དཔྱད་ན། ལོངས་སྤྱི་གུ་རུ་ལ་ཉེས་པ་ཆེན་པོ་སྟེ་རོ། དོང་བུ་བསྲེགས་ཏེ་དོང་བུ་ལ་མ་ཞོག་ན་ཉེས་པ་ཡོང་གི་མ་རུ་བ། དོང་བུ་མེད་ན་ཉེས་པ་ཡོན་ཡོད་མ་རུ་བ། ས། རིམ་པ་དོང་བུ་བསྲེགས་ཁོ་རང་རང་ལས་གོ་བ་ཆེན་པོ་ལེན་རྒྱུ་ཡོད་རེད། རིམ་པ་དོང་བུ་མེད་ན་ཉེས་པ་ཡོང་ཐོག་ཆུ་ནུས་མ་ཉེས་པ་ཟིན་གྱི་དེ་དོང་བུ་ལ་བརྟེན་ནས་བཞག་གོ་གོ་རུ་བ། ལོངས་སྤྱི་གྲངས་དང་གུ་རུ་དེ་དག་ནི། ཁྱོད་ས་ཕྱི་ཤི། ཤི་དུས་རྟོགས་དཀའ་བའི་གནས་ཡིན་པས་རྡོ་རྗེ་ཆོས་ཆེན་པོ་ལོངས་སྤྱི་རིམ་པ་ལས་རྒྱས་པར་གསུངས་པ་ལྟར། ཤེས་པར་བྱའོ་ཟེར་སྔགས་རིམ་ཆེན་པོ་ལ་ལྟ་ཤོག་ཟེར། རྡོ་རྗེ་འཆང་ཆེན་པོའི་ལམ་གྱི་རིམ་པ་ཟེར་དེ་སྔགས་རིམ་ཆེན་པོ་གསུང་གི། དེ་ལྟར་རིམ་པ་གཉིས་ལས་ཐོག་མར་བསྐྱེད་རིམ་བསྒོམ་དགོས་ཤིང། དེ་ཡང་ལྷ་གཅིག་གི་སྐུ་བསྐྱེད་པ་ཙམ་ལ་བསྐྱེད་རིམ་ཟེར་བ་མིན་གྱི། སྦྱང་གཞི་ལ་སྣོད་བཅུད་ཇི་ལྟར་སྐྱེ་ཞིང། འཇིག་པའི་རིམ་པ་དང་མཐུན་པར་རྟེན་དང་བརྟེན་པར་བཅས་པའི་ལྷ་ཡི་འཁོར་ལོ་ཡོངས་སུ་རྫོགས་པ་བསྐྱེད་ཚུལ་ཤེས་དགོས་ལ། དེ་ལ་ཐོག་མར་སྣོད་བཅུད་ཞིག་ཅིང་སྟོངས་པའི་རིམ་པ་དང་མཐུན་པར་བསྡུ་རིམ་གྱི་སྒོ་ནས་སྟོང་ཉིད་བསྒོམ་པ་འཆི་བ་ཆོས་སྐུར་འཁྱེར་བའི་ལམ་ཁྱེར་དང། དེ་ནས་བར་དོ་ལོངས་སྐུར་འཁྱེར་བའི་ལམ་ཁྱེར་དང། སྐྱེ་བ་སྤྲུལ་སྐུར་འཁྱེར་བའི་ལམ་ཁྱེར་རྣམས་རྒྱུད་ཐོག་ཏུ་འདྲེས་ངེས་བསྒོམ་ལ། སྣོད་བཅུད་ཆགས་པའི་རིམ་པ་དང། མཐུན་པར་རྟེན་དང་བརྟེན་པའི་འཁོར་ལོ་ཡོངས་རྫོགས་བསྐྱེད་དེ་དབང་བསྐུར་རྒྱས་གདབ། མཆོད་བསྟོད་བཟླས་པ་དང་བཅས་པ་ཚང་བ་དགོས་སོ། དེ་ལ་རྒྱས་བསྡུས་གཉིས་ལས་རྒྱས་པ་ནི། འདུས་པའི་ལེའུ་བཅུ་གཉིས་པ་ལས་བསྙེན་སྒྲུབ་ཡན་ལག་བཞི་ཡི་སྒོ་ནས་བསྐྱེད་རིམ་རྒྱས་པ་བསྒོམ་ཚུལ་གསུངས་པ་དང། བསྡུས་པ་ནི་ལེའུ་དེ་ཉིད་ལས་ཡང་ན་རྡོ་རྗེ་བཞི་དག་གིས།

རྣམ་པ་མི་མཐུན་པའི་སྒོ་ནས་སྦྱང་བ་མ་ཡིན་པར་རྣམ་པ་མཐུན་པའི་སྒོ་ནས་སྦྱངས་ནས། འཆི་བ་དེ་ཟེར་ན་ང་རང་ཚོ་ཤི་སྟེ་ཀུན་ལ་ཁེ་སེར་སེར་ནག་ཡིན་ཅེས། འཆི་རྟགས་མང་པོ་ཅིག་ཡོང་གི་འདུག་ཨང། དེ་ནང་བཞིན་བྱས་ནས་ང་རང་ཚོ་སྒོམ་པའི་གནས་སྐབས་སུ་དེ་དང་དེ་འདྲ་བ་སྒོམ་བྱས་ནས། ཨ་ནི། ཡི་དམ་གྱི་ལྷ་ཡར་བསྡུ་དགོས་ཡ་ན་མ་གཏོགས་ཡི་དམ་གྱི་ལྷ་མར་བསྐྱེད་དགོས་ཡ་ན་མ་གཏོགས་ཨོ་ཐུགས་གསོ་སྒོམ་སྐབས་པས་ང་རང་ཚོ་ཐ་མལ་པའི་གི་འཆི་བ་དང་སྐྱེ་བ་དང་བར་དོ་དེ་གསུམ་པོ་དང་མཐུན་པར་བྱས་ནས་སྒོམ་པ་ཤ་སྟག་རེད་བ། དེ་ཡིན་ཙང་ང་རང་ཚོ་ལྷ་གཅིག་གི་གཅིག་རེད་ཟེར་ནས་དེ་སྒོམ་ན་སྦྱང་གཞི་སྦྱང་གཞི་དེ་སྦྱང་ཐུབ་གི་མ་རེད་ལྷ་གཅིག་གཅིག་གོ། དཔེར་ན་སྒྲོལ་ཆོག་གཏོང་བ་འདྲ་གཅིག་ཡིན་ན་ང་རང་ཚོ་རང་ཉིད་སྐད་ཅིག་གིས་རྗེ་བཙུན་སྒྲོལ་མའི་སྐུར་བཞེངས་པར་གྱུར་ཟེར་དེ་གཅིག་གོ་མ་གཏོགས་ཡོད་མ་རེད་བ། དེ་གཅིག་གཅིག་གོ་གི་ཡོད་ན་སྦྱང་གཞི་དེ་སྦྱང་ཐུབ་གི་རེད་ཟེར་ན་དེ་སྦྱང་ཐུབ་གི་མ་རེད། སྦྱང་གཞི་སྦྱང་བ་ལ་ག་རེ་ཟེར་ན་རང་གི་ཕུང་ཁམས་སྐྱེ་མཆེད་ཡོད་རེད་བ་ཕུང་པོ་ལྔ་བྱས། སྐྱེ་མཆེད་བཅུ་གཉིས་བྱས། ཁམས་དྲུག་ས་རེ་མོ་དེ་འདྲ་ཡོད་རེད་བ། འོ་དེ་ཚོ་སྦྱང་དགོས་རེད་བ། དེ་ཚོ་སྦྱང་དགོས་དེ་ཡིན་ན་དེ་ཚོ་གྲངས་ཀ་ལྷ་ལ་བསྐྱེད་བྱས་ནས་སྦྱང་དགོས་ཡིན་ཙང་བྱུང་ན་ནི་གསང་བ་འདུས་པའི་ལྷ་ཟེར་ས་རེ་མོ་བྱུང་བ་ཡིན་ན་ཡོངས་སུ་རྫོགས་པ་གྲངས་ཀ་དང་སྦྱར་བྱས་ནས། ཡོངས་སུ་རྫོགས་པ་ཚང་མ་ཐམས་ཅད་རང་གི་བས་སྐྱེ་མཆེད་རེ་རེ་རེ་ནས་ལྷ་རེ་རེ་སྒོམ་བྱས་ནས་སྦྱང་བྱས་ནས། འོ་དེ་འདྲ་སྦྱངས་པ་ཡིན་ན་རབ་དེ་རེད། གལ་སྲིད་དེ་མ་བྱུང་བ་ཡིན་ན་མ་མཐའ་མ་ན་ཡང་ལྷ་ལྔ་སྒོམ་དགོས་རེད། ལྷ་ལྔ་སྒོམ་པ་དེ་ག་རེ་རེད་ཟེར་ན་ང་ཚོ་ཕུང་པོ་ལྔ་ཡོད་རེད་བ།

ང་རང་ཚོ་འཇིག་རྟེན་གྱི་ཁམས་དེ་ཐོག་མ་ནས་ད་ལྟ་མ་ཆགས་གོང་ནས་སྔ་མ་སྟོང་པ་དེ་སྔོན་དུ་འགྲོ་ཚར་རེད་བ། འཇིག་རྟེན་གྱི་ཁམས་སྔ་མ་དེ་སྟོང་ནས་ཕྱི་མ་དེ་ཆགས་དགོས་རེད་བ། སྔ་མ་དེ་སྟོང་པ་དེ་ཡིན་ཟེར་ན་ག་འདྲ་ཟེར་སྟོང་གི་ཡོད་པ་དེ་དང་རིམ་པ་དུ་མཐུན་པ་བྱས་བྱས་ནས་ཨ་ནི་སྟོང་པ་ཉིད་སྒོམ་ནས། སྟོང་པ་ཉིད་དགོངས།

སྡུད་པར་བྱེད་ཀྱི་ཡོད་ན། ལེའུ་བཅུ་གཉིས་པ་ཁོ་རང་ལས། རྡོ་རྗེ་བཞི་ཡི་སྒོ་ནས་བསྒོམ་པ་ཟེར་གྱི་དེ་རེད། རྡོ་རྗེ་བཞི་དག་གིས་ཡིན་ཟེར། བརྟུལ་ཞུགས་བརྟན་པས་བསྙེན་པ་བྱ། ཞེས་རྡོ་རྗེ་བཞི་བསྐྱེད་ཀྱི་སྒོ་ནས། བསྐྱེད་རིམ་བསྡུས་པ་ཞིག་གསུངས་པ་ལྟར་རོ། རྡོ་རྗེ་བཞི་བསྐྱེད་ཟེར་དེ། འཇིགས་བྱེད་དཔའ་བོ་གཅིག་པ་བཟོ་ལྟ་རིམས་དང། དག་དང་ཡིད་བྱེད་ནི་འཇིགས་བྱེད་ཁོ་རང་རང་ལས་ཕལ་ཆེར་རྡོ་རྗེ་བཞི་བསྐྱེད་ཟེར་རིམས་ཏེ་དེ་འདྲ་འདྲ་ཅིག་ཆགས་ཀྱི་རེད། དེ་འདྲ་ཅིག་ཉུང་ཉུང་ཅིག་ནི་སྒོམ་ཡས་དེ་རེད། དེ་ལ་ཡང་བསྐྱེད་རིམ་ལ་ནི་རྒྱལ་བ་སྲས་བཅས་ཀྱིས་རྒྱུད་བྱིན་གྱིས་རློབ་ཅིང་ཚེ་རབས་ཀུན་ཏུ་ལྷག་པའི་ལྷ་ཡིས་རྗེས་སུ་འཛིན་པ་སོགས་ཕན་ཡོན་མཐའ་ཡས་པ་ཞིག་ཡོད་པས། ཅུང་ཟད་ཅིག་སྔར་སྔོན་འགྲོ་ཡི་སྐབས་སུ་བཤད་ཟིན་ཅེས། བསྐྱེད་རིམ་སྒོམ་ཡས་དེ་ཡིན་ན་རྒྱལ་བ་སྲས་བཅས་རྣམས་ཀྱིས་ནི་བྱིན་གྱིས་རློབ་ནས་རང་གི་རྒྱུད་ལ་རྟོགས་པ་མྱུར་དུ་སྐྱེ་ཡས་ཀྱི་དགོས་པ་དེ་འདྲ་ཡོད་རེད། དེ་ཙམ་གྱིས་མ་ཡིན་པར། ལྷ་རྗེས་སུ་འཛིན་པ་དང། དེ་འདྲ་ནི་ལྷ་གིས་རྗེས་སུ་བརྫིས་པ། ཚེ་རབས་ནས་ཚེ་རབས་ཀྱི་བར་དུ་ལྷ་རྗེས་སུ་འཛིན་པ་ལ་སོགས་པའི་དེ་ཚོའི་དགོས་པ་ཡོད་རེད། གཞན་ཡང་བླ་མ་དང་དཀྱིལ་འཁོར་གྱི་ལྷ། ལྷ་ཐ་མི་དད་དུ་བྱས་པ་ལ་ཕྱི་ནང་གསང་བའི་དེ་ཁོ་ན།